ཕྱི་ལོགས་སུ་བྲོས་བྱོལ་དུ་ཕྱིན་པའི་ཐའེ་ལན་ཏི་ཡི་སྲིད་བློན་ཟུར་པ་ཐའེ་སིན་བཙོན་ཁང་ནས་དུས་བཅད་སྔ་སྣུར་གྱིས་གློད་བཀྲོལ་བཏང་ཡོད་པ་དེ་ནི། ཐའེ་ལན་ཏི་ཡི་ནང་ཤུགས་རྐྱེན་ཆེན་པོ་ཡོད་པའི་ཕྱུག་བདག་གྲགས་ཅན་ཁོང་དང་ཁོང་གི་དགྲ་ཁ་གཏད་ཀྱི་ཕྱོགས་གཏོགས་བར་ལ་ལག་གཉའ་འཛུགས་ཟིན་གྱི་འདུམ་འགྲིག་བྱུང་སྟེ་མ་འོངས་པར་ཐའེ་ལན་ཏི་ཡི་རྒྱལ་པོ་སྲུང་སྐྱོབ་ལ་འདོད་མོས་ཡོད་པའི་དམག་དོན་གྱི་སྒྲིག་འཛུགས་ལ་ཁ་གཏད་འཇལ་མཁན་གྱི་སྟོབས་ཤུགས་ཆེན་པོ་ཞིག་ཆགས་རྒྱུ་ཡིན་པ་རེད།

སྐབས་དེ་ནི་ད་ལྟ་ཐའེ་སྲིད་དོན་ཚོགས་པ་ཞེས་པ་དང་དམག་གི་ཕྱོགས་ལ་འདོད་མོས་ཡོད་པའི་མི་དམངས་སྲིད་དོན་ཚོགས་པ་དེ་བཞིན་སྲིད་བློན་སའེ་ལེ་ཐ་ཡིས་སྣེ་ཁྲིད་པའི་མཉམ་འབྲེལ་ཐའེ་ཡི་སྒྲིག་འཛུགས་བཅས་ཐུན་མོང་གི་ཐོག་ནས་མཉམ་འབྲེལ་སྲིད་གཞུང་གི་སྲིད་དབང་བཅངས་པའི་སྐབས་ལ་འཁེལ་གྱི་ཡོད་པ་རེད། སྲིད་བློན་ཟུར་པ་ཐའེ་སིན་རྒྱལ་ཁབ་ཏུ་ཕྱིར་ལོག་པའི་དུས་ཚོད་དང་ཁོང་ལ་རྒྱལ་པོ་ཡི་ཕོ་བྲང་ནས་ཉེས་ཆད་ཆག་ཡང་གི་བཀའ་འཁྲོལ་ཐོབ་པའི་ཐད་མི་ཚོ་ཡི་དོགས་པ་ཆེན་པོ་ཡོད་ཅིང། ཐའེ་སིན་གྱིས་དབང་འཛིན་པ་ཚོ་དང་ལྷན་དུ་གསང་བའི་གྲོས་ཆོད་ཅིག་བཞག་ནས་དམིགས་བསལ་གྱི་ཐོབ་ཐང་ལོངས་སུ་སྤྱོད་ཆོག་པའི་ཐོག་ནས་རྒྱལ་ཁབ་ཏུ་ལོག་པའི་ངོས་འཛིན་བྱེད་མཁན་མང་པོ་ཡོད་པ་དང། ཁ་གཏད་སྲིད་དོན་ཚོགས་པའི་འགོ་ཁྲིད་ཀྱིས་རེས་གཟའ་ཟླ་བའི་ཉིན་ལ་སྤེལ་བའི་གསལ་བསྒྲགས་ཤིག་གི་ནང་ལ། སྲིད་བློན་ཟུར་པ་ཐའེ་སིན་གློད་གྲོལ་ཐོབ་པའི་གནས་སྟངས་དེས་མི་ཚོ་ལ་ཁྲིམས་འཛིན་གྱི་མ་ལག་ནང་ལ་ཚད་གཞི་མི་འདྲ་བ་འཛིན་གྱི་ཡོད་པའི་དོགས་པ་ཡོད་ཚུལ་བརྗོད་ཡོད་ཅིང། ཐའེ་སིན་གྱི་བུ་མོ་ཡིས་སྣེ་ཁྲིད་པའི་ཐའེ་སྲིད་དོན་ཚོགས་པའི་ངོས་ནས་དེ་དོན་ངོས་ལེན་མེད་པ་དང་གྲོས་ཆོད་བཞག་ནས་ཉེས་ཆད་ཆག་ཡང་གཏང་རྒྱུ་མ་བྱུང་ཞེས་གསལ་བསྒྲགས་སྤེལ་ཡོད་པ་རེད། གནད་འགག་ཆེ་ཤོས་ཤིག་ལ་ཁོང་ལ་རྒྱལ་པོ་ཡི་ལམ་ལུགས་ལ་གཏོར་བཤིག་བཏང་བའི་ཉེས་འཛུགས་ཕོག་པའི་ཉེན་ཁ་ཡོད་ཀྱང་ཁོང་གིས་དེ་ཡི་ཐད་ལ་ནག་ཉེས་ངོས་ལེན་རྩ་བ་ནས་བྱས་མེད་པར་མ་ཟད། རྒྱལ་པོ་ལ་མཚན་ཤས་བཟོ་བའི་ཉེས་འཛུགས་ཐད་ཞིབ་དཔྱོད་པ་དང་ལྷན་དུ་ལོ་ངོ་འགའ་ཤས་རིང་ལ་བགྲོ་གླེང་གནང་ཡོད་པ་རེད། སྲིད་བློན་ཟུར་པ་ཐའེ་སིན་ལ་རྒྱབ་སྐྱོར་གནང་མཁན་ཚོ་ཡི་ངོས་ནས་ཁོ་པ་གློད་གྲོལ་ཐོབ་པར་དགའ་བསུ་ཆེན་པོ་གནང་ཡོད་པ་དང་ཁོང་ཁྱིམ་དུ་འབྱོར་བའི་ཉིན་མོ་དེ་ལ་གསར་འགྱུར་བརྒྱུད་ལམ་ཁག་གི་གསར་འགོད་པ་མང་པོ་ཡིས་བཀྲ་ཤིས་བདེ་ལེགས་ཞུས་ཡོད་པ་དང། རྒྱབ་སྐྱོར་བ་ཚོས་སྤྱི་མཉམ་དྲང་བདེན་གྱི་ཆེད་དུ་དབང་འཛིན་པ་ལ་ངོ་རྒོལ་གནང་མཁན་ཞིག་གློད་གྲོལ་བཏང་བ་དེ་ནི་དྲང་བདེན་ལ་རྒྱལ་ཁ་ཐོབ་པའི་ངོས་འཛིན་ཞུ་བཞིན་ཡོད་ཅེས་གསུངས་ཡོད་པ་རེད། ཉིས་སྟོང་ཉི་ཤུ་ལོ་ནས་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཡི་བར་ཐའེ་ལན་ཏི་ཡི་ནང་སྲིད་དོན་གྱི་བདེ་གཟར་ཆེན་པོ་བསླངས་ཏེ་ཁྲོམ་གཞུང་དུ་ངོ་རྒོལ་བའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་ནས་གཞུང་དང་རྒྱལ་པོ་ཡི་ལམ་ལུགས་ལ་བསྒྱུར་བཅོས་བཏང་དགོས་པའི་དགོས་འདུན་བཏོན་ཡོད་པ་དང། ཉེ་བའི་ལོ་ཤས་རིང་ལ་མི་བརྒྱ་ཕྲག་འགའ་ཤས་རྒྱལ་པོ་ལ་ངོ་རྒོལ་བྱས་པའི་ཁྲིམས་ལ་འགལ་ནས་འཇུ་བཟུང་བཀག་བསྐྱིལ་ཐེབས་ཤིང། ཁྲིམས་ལུགས་དེའི་ནང་ལ་རྒྱལ་པོ་ལ་མཚན་སྨད་ཞུས་པ་དང་རྒྱལ་པོ་ཡི་ལམ་ལུགས་ལ་ཉེན་ཁ་བཟོས་པ་ཡིན་ན་དུས་ཡུན་རིང་པོ་ལ་བཙོན་འཇུག་གི་ཁྲིམས་ཆད་ཕོག་གི་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་ཕབ་བསྒྱུར་དང་སྙན་སྒྲོག་ཞུ་མཁན་ཕུན་ཚོགས་ལྷུན་གྲུབ་ཡིན།